དུས་དྲན་འདི་ཐོག་ནས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་བྱ་ཁག་གོ་རྟོགས་རྒྱ་ཆེ་སྤེལ་ཐབས་བྱེད་ཀྱི་ཡོད་པ་དང་ལོ་འདིའི་ནང་ལ་ཆ་མཚོན་པ་ཡིན་ན། རྒྱལ་སྤྱིའི་ཁྱོན་ཡོངས་སུ་འགྱིག་བཟོས་ཅ་དངོས་རིགས་ལས་བྱུང་བའི་དུག་རླངས་དང་སྦགས་བཙོག་ཁག་ཉུང་ཉུང་དུ་གཏོང་རྒྱུའི་ཐབས་ལམ་ངེས་ཅན་ཞིག་འཚོལ་ཞིབ་ཐུབ་རྒྱུའི་དམིགས་ཡུལ་བཅངས་ཀྱི་ཡོད་པ་རེད། སྔོན་ལ་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོར་ཡུག་ཐོག་ལ་བསྩལ་བའི་བཀའ་སློབ་ཞིག་སྙན་སྒྲོན་ཞུ་བ་ཡིན།

དེང་སྐབས་མི་མང་པོས་འཇིག་རྟེན་ཁམས་ཀྱི་གོ་ལ་འདི་ཡི་ཁོར་ཡུག་གནས་སྟངས་ལ་དོ་ཁུར་གནང་མཁན་ཇེ་མང་དུ་འགྲོ་གི་ཡོད་པ་དེར་ངོས་ནས་ཡི་རང་བསྔགས་བརྗོད་ཞུ་གི་ཡོད། འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཁོར་ཡུག་ཉིན་མོའི་བརྗོད་གཞི་དེ་ནི་འགྱིག་རྩི་ལས་བཟོས་པའི་ཅ་དངོས་རིགས་ལས་བྱུང་བའི་དུག་རླངས་དང་རྫས་རིགས་ཇེ་ཉུང་དུ་གཏོང་ཐུབ་རྒྱུའི་དམིགས་ཡུལ་ཆེན་པོ་ཞིག་འཛིན་གྱི་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་སྐུ་ཞབས་ཨན་ཏྲོ་ནི་ཨོ་གུ་ཏ་རེས་མཆོག་གིས་ཁོར་ཡུག་ཉིན་མོའི་གསུང་བཤད་ནང། ཁོར་ཡུག་ཉིན་མོའི་དུས་དྲན་འདིའི་ཐོག་ནས་འཛམ་གླིང་ནང་འགྱིག་རྩིའི་རྒྱུ་རྫས་ལས་བཟོས་པའི་ཅ་དངོས་དེ་དག་ལས་བྱུང་བའི་སྦགས་བཙོག་དང་ཁོར་ཡུག་ལ་གནོད་འཚེ་ཆེ་བའི་དུག་རླངས་དང་དུག་རྫས་མེད་པ་བཟོ་རྒྱུའི་ཆོད་སེམས་འཛིན་གྱི་ཡོད། དེང་སྐབས་འཛམ་གླིང་ཁྱོན་ཡོངས་ན་འགྱིག་བཟོས་ཅ་དངོས་མང་པོ་ཞིག་ཡོད་པའི་ནང་ནས་དུམ་བུ་གསུམ་ཆ་གཅིག་ནི་བེད་སྤྱོད་ཐེངས་མ་གཅིག་ལས་གཏོང་ཡ་མེད་པ་ཤ་སྟག་ཆགས་ཡོད། དེང་སྐབས་ང་རང་ཚོས་ཁོར་ཡུག་ཉིན་མོ་སྲུང་བརྩི་ཞུ་གི་ཡོད་པའི་ལམ་ལུགས་འདི་དག་ག་འདྲ་ཟེར་བྱུང་ཡོད་མེད་ཐོག་ལ་ཡང་མདོར་བསྡུས་ཅིག་ཞུས་པ་ཡིན་ན་དེ་སྔ་མི་ལོ་ལྔ་བཅུ་ཐམ་པའི་གོང་དུ་མཉམ་འབྲེལ་རྒྱལ་ཚོགས་ནས་འཛམ་གླིང་ནང་ལ་ཡ་བཟོ་ལས་ཡར་རྒྱས་ཇི་ཙམ་འགྲོ་གི་ཡོད་པ་དེ་ཙམ་གྱིས་ས་ཡི་གོ་ལ་འདི་ཡི་ཁོར་ཡུག་གནས་སྟངས་སྦགས་བཙོག་ཆེ་རུ་འགྲོ་གི་ཡོད་པ་དེར་བློ་འཚབ་ཡོང་གི་ཡོད་པ་ཁག་གཞིར་བཞག་ཐོག་སྐབས་དེར་སུའི་ཌེན་གྱི་རྒྱལ་ས Stockholm ནང་ལ་ཡ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོའི་ཕྱི་ཟླ་དྲུག་པའི་ཚེས་ལྔ་ནས་བཅུ་དྲུག་བར་ཉིན་གྲངས་བཅུ་གཉིས་ཙམ་ཞིག་གི་རིང་ལ་ཡ་རྒྱལ་ཚོགས་ཀྱི་ཚོགས་ཆེན་ཞིག་ཚུགས་ཡོད་པ་དེའི་ཐོག་ལ་ཡ་འགྲོ་བ་མི་དང་རང་བྱུང་ཁོར་ཡུག་གཉིས་ཀྱི་དབར་འབྲེལ་མཐུད་བྱེད་སྟངས་ལ་ཡང་ཨ་ནི་འཆར་གཞི་ངེས་ཅན་ཞིག་སྤེལ་མ་ཐུབ་པ་ཡིན་ཚེ། རང་བྱུང་ཁོར་ཡུག་གི་གནས་སྟངས་དེ་ཚོ་ཚབས་ཆེར་འགྱུར་ཉེན་ཡོད་པ་དེ་ཚོའི་སྐོར་ལ་ཡང་གྲོས་བསྡུར་ལྷུག་པོ་ཞིག་བྱུང་ཡོད་པ་དེ་ཐོག་ནས་ཁོར་ཡུག་སྲུང་སྐྱོབ་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་ཐག་གཅོད་བྱུང་བྱས་རྗེས་ཨ་ནི་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞིའི་སྤྱི་ཟླ་དྲུག་པའི་ཚེས་ལྔའི་ཉིན་མོ་དེ་ཁོར་ཡུག་སྲུང་སྐྱོབ་ཉིན་མོ་ཐེངས་དང་པོ་དེ་སྲུང་བརྩི་ཞུས་ཡོད་རེད། བྱས་ཙང་དུས་དེ་ནས་བཟུང་རྒྱལ་སྤྱིའི་ཁྱོན་ཡོངས་སུ་ལོ་ལྟར་སྤྱི་ཟླ་དྲུག་པའི་ཚེས་ལྔ་ཉིན་མོ་འདི་འཛམ་གླིང་ཁོར་ཡུག་ཉིན་མོ་སྲུང་བརྩི་བྱེད་འགོ་བཙུགས་ཡོད་པ་རེད། ཁོར་ཡུག་ཉིན་མོའི་དུས་དྲན་འདི་བརྒྱུད་བྱས་འགྲོ་བ་མི་དང་ཨ་ནེ་སྲོག་ཆགས་ཚང་མ་ཡུན་གནས་ཐུབ་ཀྱི་ཡོད་མེད་དེ་འཇིག་རྟེན་ཁམས་ཀྱི་ཁོར་ཡུག་གནས་སྟངས་གཙང་མ་ཡོད་མེད་དེ་ལ་ཡ་རག་ལུས་ཡོད་པའི་སྐོར་དང་ད་ག་ནང་བཞིན་རང་གཞན་ཚང་མ། འཚོ་གནས་ཡོང་བ་བྱ་རྒྱུར་ཁོར་ཡུག་ལ་ཡང་བདག་གཅེས་བྱེད་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་གོ་རྟོགས་སྤེལ་རྒྱུའི་སྡིངས་ཆ་གལ་ཆེན་པོ་ཞིག་ལ་གྱུར་ཡོད་རེད། ལས་འཆར་འདི་ཚོའི་ཐོག་ལ་ཡང་སྲིད་གཞུང་ཁག་གི་སྲིད་ཇུས་དང་ད་ག་ནང་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྐྱིད་སྡུག་ཁག་དང་བཟོ་ཚོང་ལས་ཁང་མང་པོས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། འདི་ལོ་ཁོར་ཡུག་ཉིན་མོ་སྲུང་བརྩི་བྱེད་པའི་སྐབས་སུ་རྒྱལ་སྤྱིའི་ཡུལ་གྲུ་མང་པོའི་ནང་ལ་ཡང་ས་གནས་ས་ཐོག་སོ་སོ་ལ་ཡང་ཁོར་ཡུག་གཙང་སེལ་བྱེད་རྒྱུའི་ལས་འཆར་མང་པོ་ཞིག་སྤེལ་འདུག་ད་ག་ནང་བཞིན་མི་མང་སྟོང་ཕྲག་མང་པོས་དྲ་ལམ་བརྒྱུད་བྱས་ལས་འགུལ་མང་པོ་སྤེལ་ཡོད་པ་མཐོང་རྒྱུ་འདུག་གླིང་ཆེན་ཨ་ཧྥེ་རི་ཁའི་ནུབ་ཕྱོགས་ཡུལ་གྲུ་ཁོ་ཏི་ཝར་གྱི་གྲོང་ཁྱེར་ཨ་བི་ཇཱན་ནང་ལ་ཡང་འགྱིག་བཟོས་དུག་རླངས་ཉུང་དུ་གཏོང་རྒྱུའི་ལས་འགུལ་ཁག་གླུ་གཞས་ཀྱི་ལམ་ནས་གོ་རྟོགས་སྤེལ་ཐབས་བྱས་བཞག་གོ་ལའི་ཉིན་མོ་དེ་ཡང་རྒྱ་གར་གྱི་ཚོང་འབྲེལ་གྲོང་ཁྱེར་མུམ་བཱི་ནང་ལ་ཡང་མཚོ་ཁའི་སྟེང་ནས་འགྱིག་ཤོག་དང་འགྱིག་དམ་གད་སྙིགས་སོགས་སྒྲུག་བྱས་རྗེས་ཨ་ནི་ཁོར་ཡུག་གཙང་སེལ་བྱས་པའི་ཐོག་ནས་སྲུང་བརྩི་ཞུས་འདུག་ད་ག་ནང་བཞིན་ཨེ་ན་ལི་ཡ་ཅེས་པ་ཨ་ནི་མཚོ་ཁ་སྲུང་སྐྱོབ་རུ་ཁག་དེ་ཡི་རྒྱབ་སྐྱོར་ཐོག་ནས Greece ནང་ཡོད་གྲུ་ཁ་བཞི་བཅུ་ཞེ་གཉིས་ནང་ལ་ཡང་ཉ་པ་ཚོས་མཚོ་ཁར་གད་སྙིགས་མ་གཡུག་པ་བྱ་རྒྱུའི་དམ་བཅའ་བཞག་པ་དང་ད་ག་ནང་བཞིན་མཚོའི་ནང་ཡོད་པའི་གད་སྙིགས་ཁག་དང་ཉ་འཛིན་དྲ་བ་རྙིང་པ་དེའི་རིགས་མཚོ་ནང་གཡུག་པ་དེ་ཚོ་ཡང་ཨ་ནེ་ཁོ་ཚོས་བསྒྲུག་རྒྱུའི་ཁས་ལེན་བྱས་འདུག་མཚོ་ཁ་སྲུང་སྐྱོབ་ལས་འཆར་ལ་ཡར་རོགས་རམ་བྱེད་མཁན་ཚོགས་པ་དེ་ཡིས་ཨི་ཇེབ་ནང་དང་སི་པེན་དང་ཀེ་ནི་ཡ་དང་ཨི་ཊ་ལི་སོགས་ཀྱི་ནང་དུ་ཡང་གཙང་སེལ་ལས་འཆར་དེ་རིགས་ལ་ཡར་རོགས་རམ་བྱེད་རྒྱུའི་ཁས་ལེན་བྱས་ཤག་ཨ་ནི་འདི་ལོ་ཁོར་ཡུག་ཉིན་མོ་ལ་རྒྱ་ནག་ནས་ཨིན་ཌོ་ནེ་ཤི་ཡའི་བར་དང་ད་ནང་བཞིན་ཨ་མི་རི་ཀ་ནས་ལྷོ་ཨ་མི་རི་ཀའི་ཡུལ་གྲུ་ཅི་ལིའི་བར་གྱི་གནམ་ཐང་མང་པོའི་ནང་ལ་ཡར་འགྱིག་བཟོས་ཅ་དངོས་བེད་སྤྱོད་ཉུང་དུ་བཏང་བྱས་རྗེས་ཁོར་ཡུག་སྲུང་སྐྱོབ་བྱ་གལ་ཆེ་བའི་སྐོར་ལ་གསལ་བསྒྲགས་རྒྱ་ཆེ་སྤེལ་བ་དང་ད་ནང་བཞིན་སྤྱི་ཚོགས་དྲ་ལམ་སྟེང་ལ་ཡར་ཧེཤ་ཏེག World Environmental Days བྱས་རྗེས་འཛམ་གླིང་ཁོར་ཡུག་ཉིན་མོར་ཡར་འགྱིག་བཟོས་ཅ་དངོས་ལས་བྱུང་བའི་དུག་རླངས་ཉུང་དུ་གཏོང་རྒྱུའི་ལས་འཆར་དེ་ཚོའི་ནང་ལ་ཡར་དོ་ཁུར་ལེན་མཁན་མང་པོ་བྱུང་ཤག་ཨ་ནི་དེ་དག་གི་ནང་ནས་མང་ཆེ་བ་གཞོན་སྐྱེས་ཡིན་པ་དེ་ནི་གཅིག་མ་འོངས་པའི་གཞོན་སྐྱེས་ཚོས་ད་སོ་སོའི་ཁོར་ཡུག་ལ་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དེ་ཚོ་མཐོང་དུས་ཨ་ནི་སེམས་ཤུགས་སྐྱེ་འོས་པའི་གནས་སྟངས་ཤིག་བྱུང་ཡོད་འདུག་ད་ག་ནང་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་སྐུ་ཞབས Antonio Guterres མཆོག་གིས་ཁོར་ཡུག་ཉིན་མོའི་གསུང་བཤད་ནང་ལ་ཡ
དེང་སྐབས་འཛམ་གླིང་ནང་ལོ་ལྟར་འགྱིག་བཟོས་ལྕགས་དངོས་ལྗིད་ཚད་གྲངས་བཞི་བརྒྱ་ཙམ་ཞིག་བཟོ་སྐྲུན་བྱེད་ཀྱི་ཡོད་པ་དེ་དག་ནང་ནས་དུམ་བུ་གཅིག་ཐེངས་མ་གཅིག་ལས་བེད་སྤྱོད་མེད་པའི་འགྱིག་ཤོག་དང་འགྱིག་བཟོས་ཅ་དངོས་ཁག་ཡིན་ཙང་ཨ་ནི། གནས་སྟངས་དེ་ལ་གཞིགས་པ་ཡིན་ན་ང་རང་ཚོས་ལོ་ལྟར་འགྱིག་རྩི་ཡོད་པའི་གད་སྙིགས་དོས་སྐྱེལ་རླངས་འཁོར་ཉིས་སྟོང་ཐམ་པ་རྒྱ་མཚོའི་ནང་དང་གཙང་ཆུ་ཁག་གི་ནང་གཡུག་གི་ཡོད་པ་ནང་འདྲ་ཞིག་ཆགས་ཀྱི་ཡོད་རེད་གསུངས་ཤག་ཨ་ད་ག་ནང་བཞིན་ང་རང་ཚོས་སྣང་མེད་ཐོག་ནས་གཡུག་པའི་གད་སྙིགས་ཧ་ཅང་ཕྲ་ཞིང་ཕྲ་བ་དེའི་རིགས་མང་པོ་ཞིག་ང་རང་ཚོའི་ཁ་ཟས་དང་འཐུང་ཆུ་ད་ག་ནང་བཞིན་མཁའ་རླུང་སོགས་ཀྱི་ནང་ལ་ཡ་ཤོར་གྱི་ཡོད་པ་དེ་ནི

གནམ་གཤིས་འགྱུར་ལྡོག་ཡོང་རྒྱུའི་ཉེན་ཁ་དེ་ཡང་ཆེ་བ་གཏོང་གི་ཡོད་པ་གསུངས་བཞག་དེང་སྐབས་རྒྱལ་སྤྱིའི་ནང་ལ་ཡ་འགྱིག་རྩི་ལས་བྱུང་བའི་དུག་རླངས་དེའི་རིགས་ཇེ་ཉུང་དུ་གཏོང་རྒྱུ་ལ་སྤྱི་ཡོངས་ཀྱི་མོས་མཐུན་ཡོད་པའི་ཁྲིམས་ཐོག་ནས་གྲོས་མཐུན་ཞིག་གཏན་འབེབས་ཐུབ་པ་བྱ་རྒྱུའི་ལས་འཆར་ཞིག་བྱུང་ཡོད་པ་དེ་ནི་སྔ་འགྲོས་ཀྱི་གོམ་པ་གལ་ཆེན་པོ་དང་དང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱལ་སྤྱིའི་ཁོར་ཡུག་ལས་ཁང་གིས་འདོན་སྤེལ་བྱས་པའི་སྙན་ཐོ་གསར་པ་དེའི་ནང་ལ་ཡང་གོ་ལའི་སྟེང་གི་མི་རྣམས་ཀྱིས། འགྱིག་བཟོས་ཅ་དངོས་རིགས་མེད་བཀའ་བཏགས་བྱས་བྱས་ནས་མ་བསྡད་པ་བྱས་དེ་དག་ལ་ཡ་ལང་མ་ཤོར་བ་བྱས་བྱས་ནས་འགྱིག་བཟོས་ཅ་དངོས་དེའི་རིགས་ག་ཚོད་བེད་སྤྱོད་ཉུང་བ་བཏང་བ་དང་གལ་སྲིད་བེད་སྤྱོད་བཏང་བ་ཡིན་ནའང་དེ་ཚོ་བསྐྱར་བཟོ་ཡང་བཟོ་བྱེད་ཐུབ་པ་ཡིན་ན་ཕྱི་ལོ་ཉིས་སྟོང་བརྒྱ་མེད་བཞི་བཅུ་ཙམ་ལ་སླེབས་པའི་སྐབས་སུ་འཛམ་གླིང་ནང་འགྱིག་རྩིའི་དུག་རླངས་བརྒྱ་ཆ་བརྒྱད་ཅུ་ཙམ་ཞིག་ཉུང་དུ་གཏོང་ཐུབ་ཀྱི་རེ་བ་ཡོད་པ་ཚན་རིག་པ་ཚོས་གསུང་གི་ཡོད་པ་རེད། ཨ་ལས་འཆར་དེ་དག་བསྒྲུབ་རྒྱུར་སྲིད་གཞུང་ཁག་དང་སྒེར་གྱི་བཟོ་ཚོང་ལས་ཁང་ཚང་མས་མཉམ་རུབ་ཐོག་ནས་གཙང་སེལ་བྱེད་ཐུབ་པ་ཡིན་ན་ལུས་སེམས་གཉིས་ཀ་བདེ་ཐང་ངང་ཡུན་གནས་ཐུབ་རྒྱུའི་རེ་བ་དེ་ཡང་ཆེ་རུ་འགྲོ་གི་ཡོད་པ་དང། འགྱིག་བཟོས་ཅ་དངོས་རིགས་བེད་སྤྱོད་ཉུང་དུ་བཏང་བྱས་སྤྱི་སྒེར་གཉིས་ཀས་སྔར་ལས་དོ་ཁུར་ཆེ་བ་ལེན་བྱས་ནས། ད་ལོ་ཕྱི་ལོ་ཉིས་སྟོང་བརྒྱ་མེད། རྩ་གསུམ་ལོ་ལ་ཡ་ལས་བྱ་སྤེལ་རྒྱུའི་བརྗོད་གཞི་བཞག་པ་ནང་བཞིན་འགྱིག་བཟོས་ཅ་དངོས་དེའི་རིགས་བེད་སྤྱོད་ཉུང་དུ་བཏང་བྱས་བྱས་ནས་ཨ་ནི་ཁོར་ཡུག་ལ་ཡང་འབག་བཙོག་དང་དུག་རླངས་ཉུང་དུ་གཏོང་རྒྱུའི་ལས་བྱ་ཁག་ལ་ཡང་སྤྱི་སྒེར་ཚང་མས་སྔར་ལས་དོ་ཁུར་ཆེ་བ་ལེན་བྱས་ནས་ཨ་ནི་འགྱིག་དུག་ལས་བྱུང་བའི་འབག་བཙོག་དེ་དག་གཙང་སེལ་ཐུབ་རྒྱུའི་ཐབས་ལམ་ངེས་ཅན་ཞིག་འཚོལ་ཐུབ་རྒྱུའི་རེ་བ་བཅངས་ཀྱི་ཡོད་པ་རེད།